འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ།
ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན།
འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད།
ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
བར་ལམ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འཕྲོད་བསྟེན་སྡེ་ཚན་དེ་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡིས་གནས་ཚུལ་སྤེལ་དོན་ལྟར་ན། འཛམ་གླིང་ནང་ལོ་ལྔ་ཡི་འོག་ཏུ་ཡོད་པའི་བྱིས་པ་བཞི་རེའི་ནང་ནས་གཅིག་ཁོར་ཡུག་འབག་བཙོག་རྐྱེན་གྱིས་རྐྱེན་འདས་འགྲོ་གི་ཡོད་པ་རེད། ལོ་རེ་རེའི་ནང་ལ་ཕྱིའི་ཁོར་ཡུག་དང་ནང་ཁང་པ་ཡི་ནང་གི་མཁའ་རླུང་འབག་བཙོག་དང། མི་རྒན་པ་ཡིས་འཐེན་པའི་ཐ་མག་ཡི་དུ་བ་ཀྱི་རྐྱེན། དེ་བཞིན་གཙང་སྦྲ་ཡག་པོ་མེད་པ་དང། ཆུ་གཙང་མ་མེད་པ་སོགས་ཀྱི་རྐྱེན་གྱིས། ལོ་རེ་རེའི་ནང་ལོ་ལྔ་ཡི་འོག་ཏུ་ཡིན་པའི་བྱིས་པ་ས་ཡ་གཅིག་དང་འབུམ་བདུན་འཆི་སྐྱོན་གཏོང་གི་ཡོད་པ་རེད། འཛམ་གླིང་འཕྲོད་བསྟེན་ཚོགས་པ་ཡིས་སྤྱི་ཟླ་གསུམ་པ་ཡི་ཚེས་དྲུག་ཉིན་སྤེལ་བའི་སྙན་ཐོ་དེའི་ནང་ལ། ཁོར་ཡུག་འབག་བཙོག་འོག་ཏུ་རྐྱེན་འདས་འགྲོ་མཁན་མང་ཆེ་བ་དེ་བྱིས་པ་ཟླ་བ་གཅིག་ནས་ལོ་ལྔ་ཡི་བར་ཡིན་པ་དང། ཁོ་ཚོར་གྲོད་པ་བཤལ་བ་དང། དུག་སྦྲང་གི་ན་ཚའམ Malaria ཡི་ན་ཚ་འགོ་བ། གློ་བ་ཡི་ན་ཚ་སོགས་ཀྱི་རྐྱེན་གྱི་འོག་ནས་འཆི་སྐྱོན་འགྲོ་གི་ཡོད་པ་རེད། ན་ཚ་དེ་ཚོ་ནི་སྔོན་ནས་ཁོར་ཡུག་གི་ཉེན་ཁ་ཆུང་དུ་གཏོང་ཐབས་ཟེར་བའི་བྱ་ཐབས་ཀྱི་རྒྱུད་ནས་ཆུ་གཙང་མ་དང་ཐབ་ནང་གི་དུ་བ་ཁང་པ་ནང་ལ་མི་ཡོང་བ་བྱེད་དགོས་པ་སོགས་ཀྱི་རྒྱུད་ནས་འགོག་ཐུབ་པའི་ནད་ཁག་ཅིག་ཡིན་པ་འགྲེལ་བརྗོད་བྱས་འདུག་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡི་སྤྱི་ཁྱབ་འགན་འཛིན Doctor Margaret Chan གྱིས། མི་སྤྱི་དང་ལྷག་པར་དུ་བྱིས་པ་རྣམས་ལ་མཚོན་ན་སྦགས་བཙོག་ཅན་གྱི་ཁོར་ཡུག་དེ་ཚེ་སྲོག་སྐྱོང་མཁན་ཞིག་རེད་ཅེས་དང། ཁོ་ཚོ་ཡི་འཚར་ལོངས་བྱེད་བཞིན་པའི་དོན་ལྔ་སྣོད་དྲུག་དང། ལུས་ཀྱི་རང་སྲུང་གི་ནུས་པ་ཆ་ཚང་བ་མ་འགྲུབ་པ། ལུས་སྟོབས་ཆུང་བ་དང་རྩ་སྦུག་ཆུང་ཆུང་ཡིན་པ་སོགས་ཀྱིས་མཁའ་རླུང་འབག་བཙོག་ཅན་དང་ཆུ་བཙོག་པ་ཡིས་དམིགས་བསལ་གྱི་གནོད་སྐྱོན་བྱེད་ཡུལ་ཆགས་ཀྱི་ཡོད་རེད་ཅེས་བརྗོད་ཡོད་པ་རེད། དེ་ལྟ་བུའི་ཁོར་ཡུག་གིས་བཟོས་པའི་ཉེན་ཁ་དེ་བྱིས་པ་མ་ཡི་ཁོག་པ་ཡི་ནང་ལ་ཡོད་པའི་སྐབས་ནས་གནོད་སྐྱོན་ཡོང་འགོ་ཚུགས་ཀྱི་ཡོད་པ་དང། དེ་ལྟར་བྱུང་ན་བྱིས་པ་སྐྱེ་མ་རན་གོང་ནས་ཤོར་བའི་ཉེན་ཁ་ཡོད་པ་ཞིག་རེད། དེ་བཞིན་དུ་བྱིས་པ་དམར་འབྱར་ནས

དེ་ཡང་མི་གཙང་བའི་ཆུ་དང་གཙང་སྦྲ་འཕྲོད་བསྟེན་མེད་པ། འཕྲོད་བསྟེན་གྱི་མཐུན་རྐྱེན་ཡག་པོ་མེད་པ་སོགས་ཀྱི་རྐྱེན་གྱིས་ཡིན་པ་རེད། བྱིས་པ་འཆི་སྐྱོན་འགྲོ་བའི་རྐྱེན་བྱེད་མཁན་གཙོ་བོའི་གྲས་ནས་གཞན་གཉིས་ནི། དུག་སྦྲང་གི་ན་ཚ་དང་འབྲེལ་བའི་འོག་ནས་བྱིས་པ་ཉིས་འབུམ་འཆི་སྐྱོན་འགྲོ་གི་ཡོད་པ་དང། དུག་སྐྱོན་དང་བརྡབ་སྐྱོན། ཆུ་ནང་དུ་ཟགས་པ་སོགས་ཁོར་ཡུག་གི་གནས་སྟངས་དང་འབྲེལ་བའི་འོག་ནས་བྱིས་པ་ཉིས་འབུམ་འཆི་སྐྱོན་འགྲོ་གི་ཡོད་པ་བཅས་འགྲེལ་བརྗོད་བྱས་འདུག་ཡང་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡི་སྤྱི་དམངས་འཕྲོད་བསྟེན་དང་ཁོར་ཡུག་སྡེ་ཚན་གྱི་འགན་འཛིན Doctor Maria Neira ལགས་ཀྱིས།

སོལ་རླུང་ནག་པོ་ཡི་སྦགས་བཙོག་ཇེ་མཐོར་འགྲོ་བཞིན་པ་བཅས་ཀྱི་འོག་ནས། མི་མང་པོ་ལ་མི་འཕྲོད་པའི་མེ་ཏོག་གི་རྡུལ་ཡོད་པའི་རྩི་ཤིང་སྐྱེ་ཤུགས་ཆེ་རུ་འགྲོ་གི་ཡོད་པ་དེ་ཡིས། བྱིས་པ་མང་པོ་ལ་དབུགས་རྔུབ་སྟངས་ཁག་པའི། Asthma། ཟེར་བའི་ན་ཚ་དེ་ཉིད་ཉེན་ཁ་ཆེ་རུ་གཏོང་གི་ཡོད་པ་རེད། ད་ལྟ་འཛམ་གླིང་ནང་ལོ་ལྔ་ཡི་འོག་ཏུ་ཡིན་པའི་བྱིས་པ་བརྒྱ་ཆ་བཅུ་གཅིག་ནས་བཅུ་བཞི་བར་ལ Asthma ཡི་ན་ཚ་ཡོད་པ་དང། དེའི་གྲས་ནས་བརྒྱ་ཆ་བཞི་བཅུ་ཞེ་བཞི་ཁོར་ཡུག་གི་རྐྱེན་གྱིས་བཟོ་གི་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེ་ལྟ་བུའི་ན་ཚ་ཡོད་མཁན་རྣམས་ལ་མཁའ་རླུང་སྦགས་བཙོག་དང་ཐ་མག་གི་དུ་བ། ཁང་པའི་ནང་གི་བབ་བརླན་བཅས་ཀྱིས་ཛ་དྲག་པའི་གནོད་འཚེ་གནོད་སྐྱོན་བྱེད་ཀྱི་ཡོད་པ་རེད། ཆུ་གཙང་མ་མེད་པ་དང་གཙང་སྦྲ་འཕྲོད་བསྟེན་གྱི་མཐུན་རྐྱེན་ཞན་པའི་ཁང་པའི་ནང་ལ་སྡོད་མཁན་དང། དེ་བཞིན་ཁང་པའི་ནང་རྡོ་སོལ་དང་སེམས་ཅན་གྱི་ལྕི་བ། མེ་ཤིང་སོགས་མེ་གཏོང་མཁན་གྱི་ཁང་པའི་ནང་ལ་སྡོད་མཁན་གྱི་བྱིས་པ་སོགས་ལ་བཤལ་ནད་དང་གློ་བ་ཡི་ན་ཚའི་ཉེན་ཁ་ཆེན་པོ་བཟོ་གི་ཡོད་པ་རེད། ཡང་ཟ་མ་དང་ཆུ། མཁའ་རླུང་སོགས་ཀྱི་བརྒྱུད་ནས་བྱིས་པ་ཡི་འཕྲོད་བསྟེན་ལ་གནོད་འཚེ་ཆེན་པོ་བྱེད་པའི་རྫས་དུག་གི་གནོད་སྐྱོན་ཡང་ཡོང་གི་ཡོད་པ་དང། དེ་ཡང་རྫས་མི་འདྲ་བ་དང་ཞ་ཉེ། དངུལ་ཆུ། དེ་མིན་གྱི་དུག་སྐྱོན་གཞན་སོགས་ཀྱི་བཟོ་གྲྭ་ཁག་གིས་བཟོས་པའི་ཟས་ཀྱི་བརྒྱུད་ནས་བྱིས་པ་ཚོ་ལ་དུག་སྐྱོན་གཏོང་གི་ཡོད་པ་རེད། འཛམ་གླིང་གི་སྤྱི་སྟོང་མིའི་ཀླད་པ་ལ་སྐྱོན་ཆེན་པོ་བཟོ་མཁན་གྱི་ཞ་ཉེའི་རྒྱུ་ཆ་རྒྱལ་ཁབ་མང་པོའི་ནང་ལ་ཉུང་དུ་བཏང་ཡོད་ན་ཡང། ད་དུང་ཡང་བཀྲག་རྩིའམ་ལྕགས་རྩི་སོགས་ཁང་པའི་ནང་ལ་རྒྱག་རྒྱུའི་རྩི་སོགས་ཀྱི་ནང་ལ་ཞ་ཉེའི་རྒྱུ་ཆ་ཆེན་པོ་ཡོད་པ་གཅིག་རེད། གོང་ཞུས་ཀྱི་དཀའ་ངལ་དེ་ཚོ་ལ་གདོང་ལེན་བྱེད་དགོས་ན་ཕྱིའི་ཁོར་ཡུག་དང་ནང་ཁང་པའི་ནང་གི་སྦགས་བཙོག་གཙང་མ་བཟོ་དགོས་ཀྱི་ཡོད་པ་དེ་ཡིན་ཅིང། དེ་ཡང་ཆུ་ཡི་སྤུས་ཚད་ཡར་རྒྱས་གཏོང་རྒྱུ་དང་གཙང་སྦྲ་བཟང་དུ་གཏོང་རྒྱུ། བུད་མེད་ཀྱིས་ཕྲུ་གུ་སྐྱེ་བའི་ཁོར་ཡུག་གཙང་མ་བཟོ་རྒྱུ། ལུས་ལ་བྱིས་པ་འཁོར་བའི་སྦྲུམ་མ་ཡི་འཕྲོད་བསྟེན་སྲུང་སྐྱོབ་བྱས་ནས། རང་གི་ཐ་མག་མི་འཐེན་པའི་ཐོག་ལ་མི་གཞན་གྱི་ཐ་མག་གི་དུ་བ་ཡོད་ས་ལ་འགྲོ་རྒྱུ་མེད་པ། དེ་བཞིན་དུ་ཁང་པའི་ནང་གི་དུ་བ་དང་སྦགས་བཙོག་མི་ཡོང་བ་བཅས་བྱས་པ་ཡིན་ན། བྱིས་པ་དེ་ལ་གོང་དུ་ཞུས་པའི་ཉེན་ཁ་དེ་ཚོ་མི་ཡོང་བའི་རེ་བ་ཆེ་རུ་གཏོང་གི་ཡོད་པ་རེད། ཁོར་ཡུག་སྦགས་བཙོག་མེད་པར་བྱེད་པའི་ལས་དོན་གཙོ་བོ་དེ་རྒྱལ་ཁབ་ཁག་དང་སྲིད་གཞུང་ཁག་གིས་བྱེད་དགོས་པ་ཞིག་དང། དེ་ཡང་མིའི་སྡོད་ཁང་ལ་སྦགས་བཙོག་མེད་པའི་ནུས་པ་མཁོ་འདོན་བྱ་རྒྱུ་དང། ཙི་ཙི་དང་འབུ་སྲིན་བབ་བརླན་མེད་པར་བཟོ་རྒྱུ། ཞ་ཉེ་དང་དེ་མིན་གྱི་བདེ་འཇགས་མེད་པའི་རྒྱུ། ཁང་པ་ནང་ལ་མེད་པར་བྱེད་རྒྱུ། གཉིས་པ་སློབ་གྲྭའི་ནང་ལ་གཙང་སྦྲ་དོད་པོ་བཟོ་རྒྱུ་དང་སྦགས་བཙོག་མེད་པར་བཟོ་རྒྱུ། བཅུད་ལྡན་གྱི་ཟས་སྤྲོད་རྒྱུ། གསུམ་པ་སྨན་ཁང་སོགས་ཀྱི་འཕྲོད་བསྟེན་ཞབས་ཞུའི་སྡེ་ཁག་ནང་ལ་ཆུ་གཙང་མ་དང་གཙང་སྦྲ་བརྟན་པོ་ཡོད་པའི་གློག་གི་ནུས་པ་སོགས་ཡོད་དགོས་རྒྱུ། བཞི་པ་གྲོང་ཁྱེར་འཛུགས་སྐྲུན་གྱི་བྱ་བའི་ནང་ལ་སྤང་ཡོད་པའི་གླིང་ཀ་སྐྲུན་རྒྱུ་དང་ལྕགས་རྟ་རྒྱུག་སའི་ལམ་ཁ་དང་བདེ་འཇགས་ཀྱི་ཐོག་ནས་འཆམ་འཆམ་འགྲོ་སའི་ལམ་ཁ་བཟོ་རྒྱུ། ལྔ་པ་བཟོ་གྲྭ་ཁག་གིས་ཉེན་ཁ་ཅན་གྱི་སྦགས་བཙོག་སྟངས་འཛིན་ཡག་པོ་བྱེད་རྒྱུ་དང། ཉེན་ཁ་ཆེ་བའི་རྫས་སྦྱོར་ཉུང་དུ་གཏོང་རྒྱུ། དྲུག་པ། སྲིད་གཞུང་དང་སྡེ་ཚོགས་ཀྱི་འཕྲོད་བསྟེན་འགན་འཁུར་བ་རྣམས་ཀྱིས་ཁོར་ཡུག་དང་འབྲེལ་བའི་ཐད་ཀྱི་འཕྲོད་བསྟེན་སློབ་གསོ་ཞིག་ཁྱབ་སྤེལ་བྱེད་རྒྱུ་དང། འཕྲོད་བསྟེན་ལ་སྤྲོད་པའི་ཉེན་ཁ་སྔོན་འགོག་གི་བྱ་བ་བྱེད་རྒྱུ་སོགས་བྱེད་དགོས་རྒྱུ་ཡིན་པ་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡིས་སློབ་སྟོན་བྱས་འདུག་ད་ལྟ་རྒྱུན་གནས་ཀྱི་ཡར་རྒྱས་ཀྱི་དམིགས་ཚད་ཟེར་བའི་འཆར་གཞི་དེའི་འོག་ནས། རྒྱལ་སྤྱིའི་རྒྱལ་ཁབ་ཁག་གིས་ཁོར་ཡུག་དང་འབྲེལ་བའི། གནས་སྟངས་ཐད་ཀྱི་བྱིས་པའི་འཕྲོད་བསྟེན་བཟང་དུ་གཏོང་རྒྱུའི་བྱ་བ་བྱེད་དགོས་ཀྱི་ཡོད་པ་དང། སྤྱི་ལོ་ཉིས་སྟོང་བརྒྱ་མེད་སུམ་ཅུ་ཙམ་ལ། ལོ་ལྔ་ཡི་འོག་གི་བྱིས་པ་རྣམས་གོང་ཞུས་ཀྱི་རྐྱེན་དེ་ཚོའི་འོག་ནས་འཆི་གྲོངས་མི་འགྲོ་བར་བྱེད་དགོས་པའི་འཆར་གཞི་ལག་བསྟར་བྱེད་དགོས་ཀྱི་ཡོད་པ་རེད། རྒྱུན་གནས་ཡར་རྒྱས་ཀྱི་དམིགས་ཚད་ཟེར་བའི་འཆར་གཞི་དེའི་འོག་ནས། འགྲོ་བ་མི་ཡོངས་ཀྱི་མི་ཚེ་འཕྲོད་བསྟེན་དང་ལྡན་པ་བཟོ་རྒྱུའི་ཆེད་དུ་ཆུ་གཙང་མ་དང། གཙང་སྦྲ་ཡར་རྒྱས། སྦགས་བཙོག་མེད་པའི་ནུས་པ་ཡར་རྒྱས། མཁའ་རླུང་སྦགས་བཙོག་ཉུང་དུ་གཏོང་རྒྱུ། གོ་ལའི་གནམ་གཤིས་འགྱུར་བའི་གནས་སྟངས་ལ་འགྱུར་བ་གཏོང་རྒྱུའི་ལས་དོན་བྱེད་རྒྱུ་སོགས་ཚུད་ཀྱི་ཡོད་པ་དང་དེ་ཚོ་ལག་བསྟར་བྱས་པ་ཡིན་ན་དེ་བཞིན་བྱིས་པ་ཡི་འཕྲོད་བསྟེན་ལ་ཡར་རྒྱས་གཏོང་རྒྱུ་ཡིན་པ་བརྗོད་མི་དགོས་པ་ཞིག་རེད། གསན་མཁན་རྣམ་པ་ཚོ། ཐེངས་འདིར་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོགས་འདྲི་སྣ་ཚོགས་ཞེས་པའི་ལེ་ཚན་ནང་ཞུས་པ་དེ་ནི་ད་ལྟའི་ཆར་ཁོར་ཡུག་དང་ནང་ཁང་པའི་ནང་གི་སྦགས་བཙོག་གི་འོག་ནས་ལོ་རེ་རེའི་ནང་ལ་ལོ་ལྔ་ཡི་འོག་གི་བྱིས་པ་ས་ཡ་གཅིག་དང་འབུམ་བདུན་འཆི་གྲོངས་གཏོང་གི་ཡོད་པའི་སྐོར་དང། བྱིས་པ་ཡི་ཚེ་སྲོག་དང་འཕྲོད་བསྟེན་སྲུང་སྐྱོབ་ཆེད་དུ་སྲིད་གཞུང་དང་མི་སྒེར་གྱིས་བྱེད་དགོས་པའི་བྱ་བ་སོགས་ཀྱི་སྐོར་ལ་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡི